ད་ནི་ཆོས་ཀྱི་སྒོ་མོ་བརྒྱད་ཁྲི་བཞི་སྟོང་གི་སྙིང་པོ་གཅིག་ཏུ་དྲིལ་བ་དེ་བར་དོ་ཐོས་གྲོལ་དེ་ཡིན་པས། བར་དོ་ཐོས་གྲོལ་དེ་ལུ་དེ་ད་ང་བཅས་ར་གིས་ལེགས་ཤོམ་སྦེ་དད་པ་དང་མོས་གུས་ཀྱིས། ཁྲིད་ལུང་འདི་ཚུ་ལེགས་ཤོམ་སྦེ་ཞུ་དེ་ལོག་ཅིག་ལོག་ཅིག་ལྷ་ལོག་ཅིག་ལོག་ཅིག་འདི་བསམ་བློ་བཏང་བས་དེ་དེ་བཟུམ་སྦེ་ཡར་སོང་པ་ཅིན། དེ་ང་བཅས་ར། གང་ཟག་གཅིག་སངས་རྒྱ་བའི་གི་ལམ་གྱི་རིམ་པ་ཟེར་སྟེ་བརྒྱད་པའི་སེ་བྱེད་རུ། དེ་རང་གི་གི་ལས་དང་སྐལ་བ་དང་བསྟུན་ཏེ་གི་སྦེ་ལས་དང་སྐལ་བ་ཡོད་པའི་གི་གང་ཟག་དེ་ཚུ། དེ་ཨ་ནི་སངས་རྒྱ་བའི་གི་ལམ་ཚང་ལ་མ་ནོར་བ་ཅིག་དེ་ནང་ལུ་ཚང་སྟེ་ཡོདཔ་ཡིན་པས་དེ་འབད་ནི་དེ་གིས་ག་ཅི་དེ་ཅིག་ཟབ་ཏོག་ཏོ་བྱིན་རླབས་ཆེ་ཏོག་ཏོ། དེ་གང་ཟག་ལུ་བསམ་བློ་བཏང་པ་ཅིན་གང་ཟག་དབང་པོ་རབ་གཅིག་དགོས་པའི་གེ་བུ་དབང་པོ་རབ་གཅིག་གི། ལམ། ཡང་དག་པ་ཅིག་དེ་ནང་སྟེ་འདི་ཡོད་མིན་པས་དེ་བས་ནི་འདི་བགྱི། དེ་འདི་གིས་ར་ཏུའུ་སེ། འདི་བཟུམ་མའི་ཁྱད་ཆོས་ཚང་ལ་མ་ནོར་བ་ཡོད་མི་གི། དེ་གདམས་ངག་བཟུམ་ཅིག་ཡིན་པས་ལ། གུ་རུ་རིན་པོ་ཆེ་ཟེར་མི་འདི། དེ་སངས་རྒྱས་ཐམས་ཅད་ཀྱི། ཐུགས་ཀྱི་དགོངས་པ། ཐུགས་ཡིད་གཅིག་ཏུ་འདྲེས་པའི་གི། དེ་ཕྲིན་ལས་ཀྱི་བདག་ཉིད་ཅན་གྱིས། སངས་རྒྱས་ཐམས་ཅད་ཀྱི་ཐུགས་ཀྱི་གི་དགོངས་པ་འདི་གཅིག་ཏུ་བསྡུས་པའི་ཕྲིན་ལས་ཀྱི་བདག་ཉིད་འདི་ཏེ་གུ་རུ་རིན་པོ་ཆེ་ཡིན་པས། ཨ་ནི་འདི་གུ་རུ་རིན་པོ་ཆེ་གིས་གསུངས་གདམས་ངག་ཟབ་མོ་འདི་ཏེ་ལེགས་ཤོམ་སྦེ་ལག་ལེན་འཐབ་པ་ཅིན་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་སངས་རྒྱས་རྣམས་ཀྱི་གི་ཏེ་དགོངས་པ་འདི་ང་བཅས་ར་གིས་ལག་ལེན་འཐབ་དོ་བཟུམ་ཅིག་ཡིན་པས། དེ་འབད་ནི་དེ་གིས་ཏེ་ད་ལྟོ་ང་བཅས་ར། དེ་ལག་ལེན་འཐབ་པའི་གི་སྐབས་སུ་བབས་འདི་ཡོདཔ་ཡིན། དེ་བཟུམ་མའི་གི་ཆོས་ཟབ་མོ་འདི་ནང་ལུ། དེ་ང་བཅས་ར་སྔོན་གྱི་ལས་འཕྲོ་ཅིག་མེདཔ་བཟུམ་ཅིག་འབད་བ་ཅིན། འདི་ང་བཅས་ཀྱི་རྣ་བ་ལུ་ཡང་ཐོས་མི་ཚུགས་ཟེར་མས། ཐོས་བདེ་སྐྱེད་པའི་སའི་ལྕེ་རུང་ར་དད་པ་དང་མོས་གུས་སྐྱེད་མི་ཚུགས་ཟེར་མས། དེ་འབད་ནི་དེ་གིས་སྐལ་ལྡན་ལས་འཕྲོ་ཅན་གྱི་སྤྱོད་ཡུལ་ཡིན་ཟེར་གསུངས་གནང།

དད་པ་ཅན་རྣམས་མ་གཏོགས་སོ། ཞེས་གསུངས་བཞག་ནུག། དད་པ་ཡོད་པའི་མི་དེ་ཚུ་ཡིན་པ་ཅིན་ཐོས་ན་ཐོས་གྲོལ་ཡིན་པས། གང་དེ་དད་པ་ཅན་གྱི་མི་མ་གཏོགས་པའི་གི་དད་པ་མེད་པའི་གི་མི་དེ་ཚུ་གིས་འབད་བ་ཅིན། ག་ཅི་མན་ཚེ་ག་ཅི་འབད་དེ་སྐྱེད་པའི་ཟས་བྱེད་རུང་ར། ཏེ་དེ་ལས་བརྟེན་ཏེ་ཡང་གྲོལ་ཏེ་འགྱོ་ཚུགས་བ་ལ་ཧ་ཡོད་སེམས་མེད་གཙོ་བོ་གཙོ་བོ་དེ་ང་བཅས་ར་དད་པ་དང་མོས་གུས་དེ་ལུ་རག་ལས་གོ་བས་དེ་འབད་ནི་དེ་གིས་དད་པ་དང་མོས་གུས་ཚུལ་བཞིན་དུ་སྐྱེད་པའི་ཐོག་ལས་སྦེ་ཏེ་སེམས་འགུགས་ཏེ་ཡང་ན་མི་སེམས་མི་ཁ་ཕྱི་རྟོག་རྟོག་དུ་སེལ་བཞུགས་ནི་ལ་སྟོད་དང་ནང་པ་ཀུན་ཏུ། ད་འདི་གི་ནང་ལས་ད་རེས་བཟུམ་ཅིག་འབད་བ་ཅིན། ད་གང་ཟག་གིས་ཁྲོ་ཐུལ་དེ་ནང་ལས་མ། ངོ་སྤྲོད་འདོད་པས་གསུངས་བཞག་ནུག། ཀྱེ་རིགས་ཀྱི་བུ། སྒོ་མ་བཞི་ཡང་རང་གི་ཀླད་པའི་ནང་ནས་ཐོན་ནས་འཆར་དུ་འོང་བས་ངོ་ཤེས་པར་གྱིས་ཤིག། ཞེས་གསུངས་ཡིན་པས་སྒོ་མ་བཞི་ཟེར་མི་དེ་ཤར་གྱི་སྒོ་མ་ལྷོ་ཡི་སྒོ་མ་ནུབ་ཀྱི་སྒོ་མ་བྱང་གི་སྒོ་མ་ཟེར། དེའང་འདི་སྒོ་མ་བཞི་འདི་ཡང་དེ་རང་གི་ཀླད་པའི་ནང་ན་ལས་ཐོན་ཞིནམ་ལས་འབད་དུས་སྐབས་འདི་ན་ལུ་ལ་བར་དོ་གི་གནས་སྐབས་ན་ལུ་རང་ལུ་ཤར་ཏེ་ཐོན་འོང་ཟེར་བས། འདི་ག་ཅི་འབད་དགོ་མོ་ང་བཅས་རང་གིས་ངོ་ཤེས་དགོ་པའི་ཡིན་ཟེར་བས།

ལྕགས་ཀྱུ་ཞགས་པ་ལྕགས་སྒྲོག་ཟེར། ལྕགས་སྒྲོག་འདི་དེ་ཕར་བཅིང་ནི་གི་དོན་ལུ་འབད་ཞིནམ་ལས་འབད་ལྕགས་ཀྱི་གི་ཐག་པ་བཟུམ་ཅིག་ལྕགས་སྒྲོག་འདི་ཚུ་བསྣམས་ཏེ་ཡོད་ཟེར། ལྕགས་སྒྲོག་འཛིན་པ་དང། དེ་ལས། བྱང་ཁ་ཐུག་ལས་འབད་ཞིནམ་ལས་འབད། དེ་ཤར་མི་གི་དེ་ལྷ་དེ། སྦྲུལ་གདོང་མ་ཡིན་ཟེར། དེ་གདོང་དེ་དེ་སྦྲུལ་གྱི་གདོང་པ་འབད། དེ་ཁ་དོག་དེ་ལྗང་ཁུ་འབད་ཤར་ཏེ་ཐོན་འོང་ཟེར་མས་སྦྲུལ་གདོང་མ་ལྗང་ཁུ། ཕྱག་ལུ་དྲིལ་བུ་བསྣམས་ཏེ་ཐོན་འོང་ཟེར་མས། ལྕགས་ཀྱུ་ཞགས་པ་ལྕགས་སྒྲོག་དྲིལ་བུ་ཟེརཝ་ད་ལུ་དེའང་དེ། དེ་སྒོ་མ་བཞི་གི་ཕྱག་ལུ་ལ་ལྕགས་ཀྱུ་ཞགས་པ། ལྕགས་སྒྲོག། དེ་ལས་དྲིལ་བུ། བསྣམས་ཏེ་གི་འབད་ཡོད། ཟེར་ཕྱག་གཡས་པ་ལུ། དེ་ཕྱག་གཡོན་པ་ལུ་ཆ་མཉམ། བྷན་དྷ། བསྣམས་ཏེ་གི་འབད་ཡོད། མས། ཨང། དེ་བཟུམ་འབད་བསྣམས་ཏེ་རང་ལུ་ཤར་ནས་ཡིན་པས་དུས་སྐབས་འདི་ན་ལུ་རང་གིས་འདྲོག་ནི་མི་འོང་འཇིགས་སྣང་སྐྱེ་ནི་མི་འོང་ངོ་ཤེས་དགོས། ངོ་ཤེས་པའི་ཐོག་ལས་སེའུ་ལྟ་བུ་དེ་ལས་དེ་འདི་ཡར་གྲོལ་མཆོག་སོ་པའི་བརྒྱུད་པ་ཡོད། ཟེར་འབད་གསུངས་ཡིན་པས། ད་དེ་བཟུམ་འབད་སྒོ་མ་བཞི་པོ་དེ་ཡང་རང་གི་ཀླད་པའི་ནང་ན་ལས་ཐོན་ཞིནམ་ནི་རང་ལུ་ཤར་བ་ཡིན་འཇིགས་སྣང་སྐྱེ་དགོ་ག་ནི་ཡང་མེད་རང་གི་ཡི་དམ་གྱི་ལྷ་ཡིན་པས་དེ་བས་ནི་དེ་གི་ཡི་དམ་གྱི་ལྷ་ཡིན་པ་ལུ་ཡིན་པར་ངོ་ཤེས་དགོས། དེ་ངོ་འཕྲོད་དེ་བཟུམ་འབད་གསུངས་བཞག་ནུག་དེ་ཚོ་ཐུགས་ལུ་བཞག་དགོཔ་དེ་ཁག་ཆེ་ཟེར་ཞུ་ནི་ཡིན། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱེད་ཅིང་སྐྱེ་རྒ་ན་འཆི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་བསྒྲལ་བར་ཤོག།

ད་ཤར་སྣང་གི་དེ་འབད་རང་བྱུང་དོ་ཡོད་པའི་གནད་དེ་ཚུ་རིམ་པ་བཞིན་དུ་ཕུལ་བ་གི་སྐབས་ཡིན་པ་ལས་ད་ད་རེས་བཟུམ་ཅིག་འབད་བ་ཅིན་ད་ངོ་སྤྲོད་ཀྱི་རིམ་པ་དེ་ཚུ་དེ་འབད་གསུངས་བཞག་ནུག། ཀྱེ་རིགས་ཀྱི་བུ། ཧེ་རུ་ཀ་དྲག་པོ་ཡི་ལྷ་སུམ་ཅུ་ཐམ་པའི་ཕྱི་རིམ་དུ་དབང་ཕྱུག་མ་ཉི་ཤུ་རྩ་བརྒྱད་མགོ་བརྙན་སྣ་ཚོགས་དང་བཅས་ཏེ། མཚོན་ཆ་སྣ་ཚོགས་པ་ཐོགས་ནས་ཀླད་པའི་ནང་ནས་ཐོན་ནས་རང་ལ་ཤར་དུ་འོང་ངོ་ཞེས་གསུངས་ཡིན་པས། དང་ཧེ་རུ་ཀ་དྲག་པོ་ཡེ་གེ་ལྷ་སུམ་ཅུ་ཐམ་པ་སེམས་མེད་ཀྱི། ཕྱི་རིམ་བདག་དེ་དགྱེས་པའི་ཞིམ་ལས་པས། དེ་དགྱེས་ཏེ་དཀྱིལ་འཁོར་གྱི་སྟེ་ཕྱི་རིམ་བདག་དེ་དགྱེས་པས། དབང་ཕྱུག་མ་ཉི་ཤུ་རྩ་བརྒྱད་སེམས་མེད་ཀྱི་ཡང། ཏེ་དེའི་གཟུགས་དེ་སྨིན་གསུམ་པའི་ཡུམ་འདྲ་ལོ། ཏེ་དེ་དགྱེས་སྒོ་བསྙེན་དེ་སོགས་སྨིན་གསུམ་པའི་མེ་འབར་བའི་ཞིམ་ལས་པས་སོ་སོར་སོ་སོ་བས་བདེ་བའི་ཤར་ནང་མ་དྲག་པོའི་ཤར་འོང་སེམས་མེད།

རང་ལུ་དེ་བཟུམ་སྦེ་ཤར་དེ་འོང་མི་དེ་རང་གི་ཀླད་པའི་ནང་ན་ལས་ཤར་དོ་ཡོདཔ་ལས་ཏན་ཏན་ཡིན་པས་ཁྱེད་ཀྱིས་ཤར་སྣང་དེ་ཚུ་ལུ་འཇིགས་སྣང་སྐྱེ་མི་དགོས། ད་འཇིགས་སྣང་མ་སྐྱེ་བ་སྡོད་དགོ་པ་ཅིན། འཇིགས་སྣང་མ་སྐྱེ་བ་སྡོད་ནི་གི་ཐབས་ལམ་འདི་དག་ཏོག་ལས་སྟོན་དགོཔ་དེ་གནམ་མེད་ས་མེད་ཁག་ཆེ་ཏོག་ཏོ་ཨིན་ཟེར་མི། དེ་ལ་མ་བརྗེད་པར་གང་ཤར་ཐམས་ཅད་རང་སྣང་རིག་པའི་གི་རྩལ་དུ་ངོ་ཤེས་པར་གྱིས་ཤིག་ཟེར་མི། དེ་ལུ་འདྲོག་དེ་སྡོད་ནི་མེན་པ།

ད་ནི་བཟུམ་སྦེ་རྣམ་རྟོག་སྐྱེ་སྟེ་སྡོད། དེ་བས་ཤ་མེད་དེ་དབྱིངས་རྣམ་མེད་ན་ཟེར། དེ་བས་ར་དབྱིངས་རྣམ་མོང་ཟེར་བའི་ལྡོག་པ་ཟ། དང་ནི་གཟུང་བའི་ལུས་སོགས་འགྲོགས་བྱེད་པའི་བ་ཅན། དང་བཅས་ར་ཡིས་ལས་བྱིན་པའི་ངོ་འཕྲོད་མི་ཚུགས། བགྲོད་མི་ཚུགས་ཟག་མེད། ཡིན་ཉིད་ཐེ་ཚོམ་མེད་པར་འབད་ཞིནམ་ལས་སྦེ། ཐེ་ཚོམ་དང་བྲལ་བའི་ཐུགས་ལས། འདས་པ་དང་མི་འགྱུར་ལས་བྱིན་པའི་སྐྱེ་ཤེམས་ལས་པས། མདངས་འདོད་ཀྱི་ཐུགས་ལས་འབད་ཤེམས་དག་པས། བདུན་པ་རྩེ་གཅིག་ཏུ་གཏད་དེ་གསོལཝ་བཏབ་དགོཔ་དེ་ཁག་ཆེ་སེང་མས་དེད་པས་ནི་འདྲེ་གྱིས་དེ་ཚིག་ན་ལུ་ག་དེད་པས་གསུངས་ནུག། འདོན་ཆེན་དགའ་ལ་ཐུག་པས་དུས་ཚོད་དེར་བླ་མའི་གདམས་ངག་དྲན་པར་གྱིས་ཤིག་ཟེར་དེ་སྦེ་གསུངས་བཞག་ནུག་ལགས་གུ་རུ་རིན་པོ་ཆེ་གིས། ཁོ་རང་གི་གསུང་འཁྲུལ་མེད་ཨིན་པས་ལགས་གུ་རུ་རིན་པོ་ཆེ་གི་གསུང་འཁྲུལ་མེད། འདོན་ཆེན་དགའ་ལ་ཐུག་པས་དུས་ཚོད་དེར་གསོས་བུ་དང་ཁ་ཆེ་ར་ནམ་མི་བསམ་མི་ཁ་ཆེ་བས་ཀྱི་དུས་སྐབས་ཅིག་ན་ཨིན་པས། དོན་ཆེན་འགག་ལ་ཐུག་པའི་དུས་ཚོད་དེ་རེ་རེ་བསྲེ་མི་རེད། གནམ་མེད་ས་མེད་ཁག་ཆེ་བའི་གི་དུས་ཚོད་གང་གསུམ་སྤྱི་ལུགས་སྒོ་ནས་ཡིན་ན་རྣོ་བ་ཅན་དཔེར་ན། ང་བཅས་ར་མི་གཅིག། བྲག་གི་དགུ་ལས་མ་སྦོབ་རི་སང་ས་པའི་ལབ་བཟུང་ས་ཆུང་ཁུ་གཅིག་གུ་དང་ནི་བཟུང་ཤིམ་ད་པའི་དེ་ཐབ་འདྲ་བོ་ཤིང་འདྲ་བོ་དེ་ཤིང་གི་དེ་ར་དོ་འདྲ་བའང་ནི་བཟུང་ཆུང་ཁུ་གཅིག་གུ་ཤིས་ཤིམ་དེ་རྡོ་འདྲ་བོའང་ནི་བཟུང་གཅིག་གུ་ཤིས་དེ་ད་ད་ར་དེ་དེ་ཆེས་སག་ས་ད་ལྟ་ར་དེ་ལྡོག་འཇོག་ཚ་ས། ད་ལྟ་ར་དེ་ར་བོག་དེ་གེ་བེ་འཇོག་ཚ་ས། ད་ལྟ་ར་ལབ་དེ་ན་ལེབ་ཅིག་འཇོག་ཚ་ས་བེ་ད་དེ་ན་ལེ་མ་བེ་སོང་པ་ཅིན་བྲག་གནམ་མེད་ས་མེད་ཡ་རེ་སྤུ་རེ་ཨ་ནེ་གསུམ་གཅིག་ན་ལེ་མ་དེ་བུད་དོ་གསུངས་པས་དེ་ཨ་ནེ་ན་ལེ་མ་བེ་གསོ་བ་ཅན་དེ་མི་དེ་དེ་ག་དེ་ཐོབ་ནི་ལ་རོ་ཡ་མེ་ཐོབ་ནི་ཡིན་པས་སེ་དོ་གསུངས་པས་ཨ་ནེམ་ཅི་ན་ལེ་མ་བུད་ཆོ་ཆོ་བེ་དེ་བདའ་ལུགས། དེ་ལན་དེ་སྔ་ཆད་རབ་སྨིན་ཏེ་གཟུགས་ཀྱི་རབ་རུབ་བཏང་སྟེ་བསྐྱེད་པའི་ཐབས་ཤེས་སྟོན་ཏེ་སྨིན་ཏེ་མ་མ་བསྐོར་བ་ཡང་ཐེངས་འཚུབ་དྲག་བྱེད་པའི་བར་གྱི་ག་ཏིམ་གཅིག་གིས་ཕན་པ་འདུག་ཨང་འདི་གཟུངས་གཅིག་ཡིན་པས། དོན་ཆེན་འགག་ལ་ཐུག་པ་ཟེརཝ་ད་མི་ཅིག་ཨང་ནི་བྱ་གུ་ལས་འབུས་སང་སར་བའི་ཧུད་དོ་གཟུངས་གཅིག་ཨང་ནི་མཆིན་ནཱ་ལུ་ཧུད་བདའ་ལུ་སེའུ་སྨད་དེ་དེ་ན་ཧུད་བསེ་ཧུད་ར་ཧུད་སུ་དུ་བ་ཨང་ནི་གཅིག་གིས་གནས་དཀར་གྲོ་སེ་སེ་མཆིན་ནཱ་ལུ།

དོན་ཆེན་འགགས་ལ་ཐུག་པ་ཟེརཝ་ད་མི་ཅིག་ཨཱ་ནི་བྱ་གུ་ལས་བུད་སངས་སར་པའི་ཧུད་དོ་བཟུམ་ཅིག་ཨཱ་ནི་ཅི་ན་ལོ་ཧུད་བརྡལ་ལོ་སེའུ་སྨད་དེ་དེ་ན་ཧུད་སེ་ཧུད་ར་ཧུད་སུ་དོ་པ་ཨཱ་ནི་ཅི་གིས་གནས་དཀར་གྲོགས་སེ་སེ་ཅི་ན་ལོ།

ད་ང་བཅས་ར། འཁྲུལ་བ་མི་འབྱུང་ནི་ཡིན་པས། འཇིགས་སྣང་མི་འབྱུང་ནི་ཡིན་པས། དཀའ་ངལ་དང་སྡུག་བསྔལ་འདི་ཚུ་མི་འབྱུང་ནི་ཡིན་པས། དེ་ཡང་འདི་སྒོམ་ཤེས་ནི་དེ་ཁག་ཆེ། དེ་གི་ནང་ལས་ཐབས་ལམ་ཟབ་ཤོས་འདི། བླ་མའི་གདམས་ངག་སེམས་ལུ་དྲན་ནི་འདི་དང། ཡི་དམ་ཐུགས་རྗེ་ཆེན་པོ་ལུ་གསོལ་བ་བཏབ་ནི་འདི་ཚུ་ཨིན྄་སེ་གོ་དགོ་བས། བླ་མའི་གདམས་ངག་སེམས་ལ་དྲན་པར་གྱིས་ཤིག། སེ་སྐུལ་ཚིག་འབད་གནང་མི་ཡིན་པས། སེམས་ལུ་ད་ལྟ་ཉིད་དུ་དྲན་ཤིག། སེ། གོ་ལེ་སྦེ་དྲནམ་ཙམ་གཅིག་གིས་ཡང་མ་བཏུབ་པ་བས་ད་ལྟ་ཉིད་དུ་མྱུར་བ་ཉིད་དུ་དེ་འཕྲོ་ལས་འབད་ཤིག་སེ་དོ་བཟུམ་སྦེ་དེ་ཡང་འདི་དྲན་པ་སེམས་པར་གྱིས་ཤིག་དྲན་པར་གྱིས་ཤིག་སེམས་མི་དྲན་ན། དེ་ཡང་འདི་བཟུམ་མའི་གི་གདམས་ངག་ཟབ་དྲགས་འདི་ཚུ་ང་བཅས་ར་གིས་ཉམས་སུ་བླང་མ་ཤེས་མནོ་བསམ་བཏང་མ་ཤེས་དད་པ་དང་མོས་གུས་སྐྱེད་མ་ཤེས་པ་ཅིན་རང་གིས་རང་མགོ་སྐོར་སེ་མི་དེ་འདི་ལས་ལྷག་སྟེ་མེད་སེ་གསུང་མི་ཡིན་པས། ལ་རྟོག་བསྡུས་སྐབས་པའང་ནིམ་གྱིས་ན་ལུགས། ལག་ལེན་ཐབས་ནི་གིས་སྐལ་བ་བཟང་པོ་དུས་སྐབས་བཟང་པོ་གོ་སྐབས་བཟང་པོ་འདས་པའི་ཐོ་འཕེལ་གྱི་སྐབས་ལུགས། ལག་ལེན་ཐབས་མ་ཞིག་ཉམས་སུ་བླངས་མ་ཞིག་སྨོན་ལམ་ཙམ་གྱིས་བལྟ་མ་ཤེས་པ་བཞིན་མི་ལུས་ཐོབ་བདེ་སྐྱེས་པས་མི་ལུས་ཁྲོ་ལོ་སེམས་མི་དེ་དེ་ལས་ལྷག་དེ་མིན་བཟང་བས། ཨང་འདི་གསུམ་མི་གིས་མི་ལུས་དེ་ཁྲོ་ལོ་རྟགས་མ་འདའ་བ་བས། ད་རྟོག་བསྡུས་སྐབས་བཟང་པོ་གོ་སྐབས་བཟང་པོ་དེ་ཁྲོ་ལོ་རྟགས་མ་འདའ་བ་བས། འདྲེན་པ་སྟོན་བདེ་སྐྱེས་པས་ཤེམས་ལེགས་པས། ལག་ལེན་ཐབས་ནི་གིས་དུས་སྐབས་ཀྱིས